གང་དབུགས་རྐང་བ་ཀི་བསམ་འདས་ལས་རང་རང་གི་རྣམ་དཔྱོད་རྩལ་དུ་བཏོན་ནས་བོད་སྤྱི་པའི་རྩ་དོན་ཞིག་གི་ཆེད་དུ། ད་སྐུ་ངོ་འབྲོང་ཆུང་ལས་འོས་ཟིག་མི་འདུག་བསམ་དགོས་ནོ་སྟེ། ང་རང་ཡིན་ན། རང་ཉིད་སྤྱི་པའི་རྩ་དོན་དམིགས་བསལ་གྱི་གཙོ་བོ་འཛིན་མཁན་གྱི་མི་ཞིག་ཡིན། བོད་ནང་ན་ཡོད་དུས་ན་ར། རང་ཉིད་ཀྱི་སྒེར་དོན་བློས་བཏང་བྱས་ནས། བོད་སྤྱི་པའི་རྩ་དོན་རང་ལ་བསམ་བློ་བཏང་མཁན་ཞིག། ད་ཅིག་དོན་དག་འགྲུབ་དང་མ་འགྲུབ་གནས་ཚུལ་ལོགས་ཀ་རེད་ང་འདྲ་བའི་སྐྱེས་ཆེན་མང་པོ། ང་དང་ང་མ་ཡིན་པའི་སྐྱེས་ཆེན་མང་པོ། ཟིག་གི། ད་ཕྱག་ལས་རླབས་ཆེན་མང་པོ་ལ་ང་འདྲ་ཟིག་གི་ད། ད་དམིགས་བསལ་གྱི་ཆང་འཇོན་གཏོང་ཡ་ཟིག་དེ་འདྲ་ཡོད་མ་རེད། ཡིན་ན་རང་ང་དང་ང་ལྟ་བུའི་མང་པོ་ཞིག་གིས་རང། ད་ལུས་སྲོག་ལོངས་སྤྱོད་དང་བཅས་པ་བློས་བཏང་བྱས། གཙོ་བོ་དེ་རྩ་དོན། གཙོར་འཛིན་བྱས་ནས་ང་ཚོའི་རྒྱ་ནག་གཞུང་ལ་འཐབ་རྩོད་བྱས་རེད། ད་རང་དབང་བླངས་པ་ལ་ཡང་ད་ར་ཅིག། དགའ་ཕྱོགས་ཉེ་ཕྱོགས་ཟིག་དང། ད་ཅིག།

དངོས་གནས་དྲང་གནས་ད་འཐབ་རྩོད་ཀྱི་ནང་ལ་ཕྱག་ལས་གནང་མཁན་དེ་འདྲའི་མདོ་དབུས་ཁམས་གསུམ་གྱི་མི་སྣ་མང་པོ་ཞིག་དང་འབྲེལ་བ་ཡོད་པ་རེད་མི་སྣ་མང་པོ་ཞིག་གིས་རེ་ལྟོས་བྱས་པ་རེད། ད་ཅིག་ང་ཚོ་དང་གཏན་དུ་ཁ་གྱེས་སོང་བའི་ད་ཅིག་རྒྱལ་གཅེས་དཔའ་བོ་དཔའ་མོ་མང་པོ་ཞིག་གིས་ད་ཅིག་རེ་བའི་མིག་ཟུང་དུར་ཁང་ནང་ནས་ང་ཚོ་ལ་བལྟས་ཡོད་མཁན་འདྲ་མང་པོ་ཞིག་ཡོད་པ་རེད། ད་ཁ་སང་དེ་རིང་དངོས་གནས་དྲང་གནས་བཙོན་ཁང་ནང་ན་ཅིག་ད་ཅིག་རེ་བ་བརྒྱབ་བསྡད་ཡོད་ན་དང།

བསམ་བློའི་འཛིན་སྟངས་དེ་ལ་སྐུ་ངོ་མཆོག་གི་བཀའ་དེའི་ནང་སྐྱར་ཡང་དང་ད་ཅིག་དང་ལེན་དེའི་ནང་ནས་སྐྱེལ་ཐུབ་པ་དང་སྐྱེལ་ཐུབ་པ་གི་སྐུ་ངོ་ལ་སྙིང་སྟོབས་ཟེར་དགོས་ན་སྤོབས་པ་ཟེར་དགོས་ན་འོ་དེ་འདྲའི་གི་ཅིག་མི་གཅིག་པ་ཡོད་རེད་འོ་དེ་ཡང་ཅིག་ཡང་ཅིག་མང་པོ་ཅིག་སྤྱི་ཚོགས་སྟེང་བསམ་དགོས་ར་ད་ཅིག་དགུང་ལོ་མཐོན་པོ་རེད་ད་ཅིག་ན་ཅིག

དེ་ནས་སྐྱབས་མགོན་དོན་གྱི་བདག་པོའི་ད་ཅིག་སྐུ་གཞོགས་ཀྱི་སྟེང་ནས་ན་དགུང་ལོ་མི་ལོ་བཞི་བཅུ་ལྷག་ཟིག་ལ་སྐུ་གཞོགས་དང་འབྲེལ་བ་ཡོད་པའི་རྒྱ་གར་གཞུང་དང་ད་གསང་བའི་ལས་ཁུངས་མང་བོ་ཟིག་ལ་འབྲེལ་ཡོད་པའི་ཆ་ནས་དངོས་གནས་དྲང་གནས་ང་ཚོའི་བཙན་བྱོལ་སྤྱི་ཚོགས་འདིའི་ནང་ནས་བཙལ་ན་ར་མི་རྙེད་ནི་དེ་འདྲས་ཟིག་ཆགས་པ་རེད་དེ་ཚོ་ཚང་མ་ལ་བརྟེན་ནས་ད་ང་ཚོས་དངོས་གནས་དྲང་གནས་ཚང་མ་གི་རྡོག་རྩ་ཆིག་སྒྲིལ་བྱས་ནས་ཅིག་ང་དང་ཁྱོད་ཟེར་ཡ།

ང་རང་གི་ངོས་ནས་འབོད་སྐུལ་ཞུ་ཡ་ཐུགས་རྗེ་ཆེ། དྲི་བ་དང་པོ་དེ་མི་མང་གི་ངོས་ནས་འདི་འདྲས་ཞིག་སླེབས་བསྡད་ཀྱི་འདུག་བཀའ་ཟུར་འབྲོང་ཆུང་དངོས་གྲུབ་མཆོག་ལགས། བོད་མི་ནང་ཁུལ་མཐུན་ལམ་རྡོག་རྩ་གཅིག་སྒྲིལ་ཡོང་ཐུབ་པའི་གི་རྒྱུ་རྐྱེན་དང་ནུས་པ། ཁྱད་ཆོས་དམིགས་བསལ་ཅིག་ག་རེ་ཡོད་རེད་ཟེར་འདི་ཐོག་ལ་ནི། སྐར་ཆ་གཉིས་དང་གཟའ་གཅིག་ལ་སྙིང་བསྡུས་ཀྱི་གསུང་རོགས་བྱེད་ཞུ་ཡ་ཡིན་འཇིགས་མེད་ལགས། ལགས་སོ། ད་ཤེས་ཡོང་གི་ཆ་ནི་ད་ད་ངས་འཇོག་བྱེད་ཀྱི་སྐར་ཆ་ཞག་གཉིས་སྐབས་ལ་ཤེས་ཡོང་གི་ཆ་ནི་ད།

ཀུན་ཁྱབ་ཀྱི་ཁོང་ལ་ཅིག། དམིགས་བསལ་གྱི་ཁྱད་ཆོས་དེ། ཚང་མ་ལ་ཀུན་ཁྱབ་ཀྱི་བརྩེ་བ་འཛིན་པ་ཀུན་ཁྱབ་ཀྱི་བར་གྱི་ཅིག། འབྲེལ་ཐུབ་ནི་ནུས་པ་ལྟ་མི་གཅིག་པ་དང་ཁོང་གི་ཐུགས་རྒྱུད་ན་ཡོད་ན་དེ་དག་དམིགས་བསལ་གྱི་ད་སྐུ་ངོ་འབྲོང་ཆུང་གི་ད་ཡོན་ཏན་གཙོ་བོ་དེ་ང་རང་ངོས་འཛིན་བྱེད་ཀྱི་ཡོད། དེ་ག་རེ་བྱས་ནས་ཡོད་རེད་ཟེར་ན། གཙོ་བོ་གཙོ་བོ་དེ་ང་ཚོས་ཁ་སང་དེ་རིང་དགོས་ཡ་དེ་རྩ་དོན་འཐབ་རྩོད་ཀྱི་ལམ་ཁ་ལ་འགྲོ་ཡ་དེ་ལ་མང་པོ་ཟིག་གི་བསམ་བློ་བཏང་དགོས་རེད། གཞིས་ལུས་རྒྱ་ཆེའི་མི་མང་གི་ད་ག་རང་རེད། ད་བཙན་བྱོལ་སྤྱི་ཚོགས་སྟེང་གི་ར་ད་ག་རང་རེད། ད་གཅིག་ང་ཚོས་རྩ་དོན་འདི་འཐབ་རྩོད་ཀྱི་ངོ་བོ་ལ་འཁྲིད་དགོས་ན་དུ་གཅིག་སྐུ་ངོ་འབྲོང་ཆུང་དངོས་གྲུབ་མ་གཏོགས་གཞན་པ་གཅིག་གི་ར་གཅིག་མཐུན་སྒྲིལ་གྱི་ནུས་པ་ཆེན་པོ་ཟིག་དང་མཉམ་དུ་ཁྲིད་ཐུབ་པ་མཉམ་དུ་ཅིག་འདོད་པ་གང་བ་ལས་དགོས་ན་སྐུ་ངོ་འབྲོང་ཆུང་མ་གཏོགས་མི་འདུག་བསམ་ཡ་ང་རང་ང་རང་དེ་དེའི་སྟེང་ལ་ག་ནས་འཇལ་ཡོད་གཙོ་བོ་དེ་ངོ་མ་ད་ད་ད་གོང་ནས་ར་མང་པོ་བཤད་སོང་ཉམས་མྱོང་ཕུན་སུམ་ཚོགས་པ་གཞིས་ལུས་རྒྱ་ཆེའི་མི་མང་དང་འབྲེལ་བ་གཏིང་ཟབ་ཡོད་པ་བཙན་བྱོལ་སྤྱི་ཚོགས་ནང་ནས་ཆོལ་ཁ་ཆོས་ལུགས་དང་བཅས་པ་དང་འཆམ་མཐུན་གི་བར་གྱི་ཅིག་ལྟ་གྲུབ་ཟེར་དགོས་ན་ཆོག་གི་མཐུན་སྒྲིལ་གྱི་སྟེང་ནས་ཁོང་གཅིག་གྱུར་གྱི་འདུ་ཤེས་ཡོད་པའི་སྟེང་ནས་ད་ང་ཚོ་མཐུན་སྒྲིལ་དང་ཏན་ཏིག་ཅིག་ཡོང་དགོས་རེད། དེ་མ་ཡིན་པའི་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་དེང་སང་ནང་སྐད་ཅིག་གཞིས་ལུས་རྒྱ་ཆེའི་མི་མང་དེ་ང་ཚོའི་འཐབ་རྩོད་ཀྱི་མ་རྩ་ཡིན་ཟེར། ཁ་གཡང་སྙན་པོ་ཟིག་སྒྲོག་གི་སྒྲོག་གི་སྒྲོག་གི་སོང་སྟེ་གཞིས་ལུས་རྒྱ་ཆེའི་མི་མང་དེ་བེད་སྤྱོད་མང་པོ་ཟིག་བཏང་ནས་མཐར་དེ་ལས་སོང་ན་ཚོགས་པ་ཡིན་ན་རེད་གཞུང་བ་ཡིན་ན་རེད་རང་རང་སུ་སྐུ་བཅག་བེད་སྤྱོད་བྱེད་སྟངས་བྱེད། ཅེས་ཅི་དང་བེད་སྤྱོད་ཙམ་མ་བཏང་ཚེ་མ་དོན་མཐར་གཏུགས་ཡོང་ན། གཅིག། ཡང་རང་ང་ཚོའི་གཞིས་ལུས་རྒྱ་ཆེའི་མི་མང་གི་རང་ལུས་མེར་བསྲེགས་ལ་སོགས་པ་ག་ཚད་དུ་བཏང་སོང་དེ་སོགས་ཡིན་ན་རྒྱ་ཆེའི་སྡིངས་ཆ་སྟེང་ལ་ངོ་ནས་དྲངས་ནས། ང་ཚོ། གཅིག། རྣམ་པ་ཚོའི་ཐུགས་དགོངས་ལྟར་དུ་འཇོག་ཐུབ་ཡོད་མ་དྲང་མོ་བཤད་ན། དེ་འཇོག་མ་ཐུབ་པ་གི་རྒྱུ་མཚན་ག་རེ་བྱས་ཐུགས་དགོངས་དེ་སྔར་ཤར་ལྷོ་ནུབ་བྱང་རྒྱལ་ཁབ་མང་པོ་ཞིག་ལ་འགྲོ་བ་རེད། གླིང་ཆེན་བཞི་ལ་རྟེན་འབྲེལ་བྱས་ནས་ཞུ་གཏུགས་ཀྱི་ལས་རིམ་ཟིག་བསྒྲིགས་ནས་སོང་བ་རེད། དེའི་སྐབས་ལ་ང་རང་ག་རེ་ཚོར་ཟེར་ན། ང་ཚོས་ཞུ་གཏུགས་བྱས་ནས་མང་པོ་ཞིག་གི་ང་ཚོའི་ཚགས་ཤོག་གི་ངོ་བོ་གནས་ཚུལ་ཙམ་རྒྱ་ཆེའི་སྟེང་ལ་མཁོ་འདོན་བྱས་ཡ་མ་གཏོགས་ཚེ་མ་མི་དང་མིའི་བར་གྱི་འབྲེལ་བ་དང། ད་ལྟ་སྔ་ན་སོང་སོང་བ་ད་ཅིག་ཡར་བོད་ནང་ལ་དངོས་སུ་ཕེབས་མྱོང་ནས་བོད་ཡུལ་གྱི་ཅིག་མནར་གཅོད་དང་བོད་ཡུལ་གྱི་གནས་སྟངས་དང་མིག་གིས་རིག།

འབྲེལ་བ་མང་པོ་ཞིག་གི་སྟེང་ནས་ང་ཚོས་མང་པོ་ཞིག་གསལ་བཤད་བྱེད་ཐུབ་ཀྱི་ར་མ་རེད་འདིའི་སྟེང་ནས་སྐུ་ངོ་བོ་ཕྱག་ལས་རྒྱ་ཆེ་མང་པོ་ཞིག་ང་ཚོ་དང་དུ་ཅིག་བཀའ་སློབ་དགོས་རེད་ང་ཚོས་བརྗོད་ཐུབ་ཀྱི་ར་མ་རེད་བརྗོད་ཤེས་ཀྱི་ར་མ་རེད་བ་ཡིན་ན་ར་ང་ཚོས་ཅིག་བརྗོད་ཐུབ་ཡ་གི་ད་ཅིག་གནས་སྟངས་དེ་ཚོ་ཚང་མ་ཡིན་ན་དགོངས་ནས་འཐབ་རྩོད་རང་གི་སྟེང་འགྲོ་ཡ་ཐུབ་དེ་ནས་ད་ཅིག་ད་ལྟ་ངས་སྔོན་མ་ལ་ཅིག་བཤད་ཡིན་སྐྱབས་མགོན་བསྟན་གྱི་བདག་པོ་གི་ཅིག་དེའི་འཕྲོ་འཕྲོ་བསྟེན་ནས་ན་རེད།

ད་ཅིག་མ་ར་སོང་སོང་རིག་གཞུང་དེ་ང་ཚོ་གཙོ་བོ་བོད་མི་རིགས་རིག་གཞུང་བོད་མི་རིགས་སྐད་ཡིག་དེ་ལ་གཙོ་འཛིན་བྱས་ཡ། མི་རིགས་ཟིག་ཉམས་རྒུད་བྱེད་དགོས་ན་དེ་ཐོག་མར་སྐད་ཡིག་དེ་ཉམས་རྒུད་དུ་བཏང་དགོས། མི་རིགས་ཟིག་འཕེལ་རྒྱས་བཏང་ན་དེ་སྐད་ཡིག་དེ་ཐོག་མར་འཕེལ་རྒྱས་བཏང་དགོས། ད་ང་ཚོ་དེ་ད་ཅིག་ཆབ་སྲིད་པ། རྒྱལ་སྤྱིའི་སྟེང་གི་མི་སྣ་སྐད་གྲགས་ཅན་དེ་འདྲའི་མང་པོས་གསུངས་ཡོད་རེད། དེ་ཡིན་ན་ད་ད་ལྟ་གོང་ནས་ར་ཞིག་གསུངས་སོང་དང་ང་རང་གི་ཡང་བསྐྱར་དེ་ལ་ཁ་གསབ་བྱས་ནས་དངོས་གནས་དྲང་གནས་ང་ཚོས་འཐབ་རྩོད་ཅིག་བྱེད་དགོས་ཡོད་ན་རང་ཉིད་རྐང་པའི་རྐང་པའི་སྟེང་བཀུག་ནས་རང་ཉིད་ཡར་ལངས་ཡ་དེ་གལ་ཆེན་པོ་རེད་བསམ། ང་ཚོས་མཐའ་གཅིག་ཏུ་རྒྱབ་སྐྱོར་རྒྱབ་སྐྱོར་རྒྱབ་སྐྱོར་དགོས་ཡ་རེད་དེ་ང་ཚོ་གཙོ་བདག་བདག་ལས་དེ་ནས་ང་ཚོ་ང་ཡར་ལངས་གི་ཕྱོགས་དེ་རང་གིས་རང་ཉིད་ཡར་མ་ལངས་ན་གཞན་པ་གི་ཁྱོད་བཀྱགས་ནས་ཡར་ལངས་རྒྱུ་དེ་དཀའ་ལས་ཁག་པོ་རེད་རང་ཉིད་རྐང་པ་སྒང་ལ་ལངས།

མང་པོ་ཞིག་འོག་ནས་ད་བཙན་བྱོལ་ཡོང་དགོས་ཆེ་ད་ཅིག་ཡིན་ན་ར་ད་ང་རང་གི་ཉམས་མྱོང་གི་པ་པེ་བཤད་ན་ར་རེ་ཅིག་རེ་བ་དང་ཡིད་ཆེས་མང་པོ་ཞིག་ཁུར་ནས་ད་རྒྱ་གར་རྡ་རམ་ས་ལ་སླེབས་པའི་སྐབས་ལ་ད་མི་མང་པོ་ཞིག་རེ་བ་བརླག་འགྲོ་གོ་ར་ཨོ་དེ་ཡིན་ན་ད

ཆབ་སྲིད་བཙོན་མ་དང་བཙོན་ཟུར་མང་པོ་ཞིག་གི་རྒྱབ་སྐྱོར་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ཡིད་ཆེས་དང་རེ་བ་མ་བརླག་པར་བོད་པའི་རྩ་དོན་དང་ད་ཅི་གི་མི་རིགས་ཀྱི་གནས་བབ་དེ་འཐབ་རྩོད་ཀྱི་ངོ་བོ་རང་གི་སྟེང་ནས་དེ་ནས་སྣེ་ཁྲིད་ཀྱི་ཡོད་པ་དང་གཅིག་དེ་ནས་ད་སྐྱབས་མགོན་དོན་གྱི་བདག་པོའི་སྐུ་བཞེངས་ཀྱི་སྟེང་ལ་ཕྱག་ལས་ཧང་སང་བ་ང་ཚོའི་བློ་ཡུལ་ལ་མ་ཤོང་བ་དེ་འདྲའི་ཕྱག་ལས་གནང་གི་ཡོད་པ་དང་གཉིས་ཀྱི་ཆ་ནས་ད་ཅི་གི